ང་བཅས་ཀྱི་སྐྱེས་བུ་སྐུ་ལས་པའི། ཡག་དང་མ་ཡག་སོབ་ཀྱི་ལུས་འཇུག། གཉན་བསེན་མི་བྱམས་དར་ཕུན་སུམ་འདི་ཚོའི་ལུས། གཉན་བསེན་འདི་བས་ན་བྱིས་མི་སྒོ་ལས་པའི་ཆེ་ཁ་ར་ལུ་སྐྱོན་བཅོས་ཀྱི་བཀའ་དྲིན་གྱི་སྒོ་ལས་པའི་ལས་ཤ་བཀའ་དྲིན་ཆེ་ཟེར་ཞུ་ནི། ཁ་ཆེ་བོ་ར་ང་བྱེད་ཕམ་སྤུན་ཆ་འདི་ཚོའི་ལུས་དོ་རུ་ར་རྒས་ངན་འདི་ཚོའི་ལུས་ང་གི་བྱེད་ཕམ་སྤུན་ཆ་འདི་ཚོའི་དབྱིན་ཡིག་སེ་ང་གི་བྱེད་རུ་ཁ་ར་ལུ་ལས་གཞོམ་བྱིས་འདི་ཚོའི་མེད་ཀྱི་བཀའ་གི་སྒོ་ལས་པའི་སྣ་འདི་བས་ཡུས།

དུས་གསུམ་མའི་རུས་རྟོག་ག་ལྟ་བའི་ཐུབ་ཁོ་ག་ཡང་ཅན་རྟོག་དུས་ཁོ་ནའི་ན་ཡང་ཅི་བའི་ང་ཅི་དུས་གསུམ་མའི་དུས་རུས་རྟོག་ཆེག་དུས་ཡ་སོ་རུ་ར་དུས་ཁ་ར་རུས་ཅུ་སེ་ང་ཅི་ཁོའུ་ཤ་ནའི་ན་དུས་གི་ཁོ་ལ་ང་ཅི་གི་ལ་ལན་ཐབས་ནུས་དོན་ལུ་ཁ་ཚ་ང་གི་ལབ་དུས་བའི་ངོ་ཡིན་དེ་རེ་ང་གི་ཆེ་ལུ་དུས་གསུམ་མའི་གི་ང་ཅི་གི་ཧིབ་སེ་ལབ་ཡིན་མེ English ཁ་ལ་ལབ་ཆུབ་ཚན་ཧིབ་དེ་བའི་ད་ང་ཅི་སྒྲུབ་བའི་ཁ་ལ་ལབ་རུ་ཆུ་སྐེབ་སྐེབ་གི་ན་ན་ཡུལ་མའི་རུས་རྟོག་དུས་ཚོད་ཡ་ད་མ་ཡ་སོབ་རུ་ཆུ་བའི་ཅིན་དུས་དུས་གསུམ་མའི་གི།

འདི་སྐད་བདུད་ཀྱི་ར་ལ་བེ་མ་ཐུབ་ད་ཐུན་ནི་བེ་མ་པ་ལ་ར་འདི་སྐམ་བདེ་གི་མིག་གི་གཟུགས་འདི་ར་བ་མེ་ཐེ་བ་མེ་ཐེ། འོ་ནི་བེའུ་ད་ཐུན་ནི་བེ་འདི་གང་ལ་ར་ཁོ་ཁའུ་ཚུགས་བདེ་གི་བེ་ལབ་གཉིས་ཀྱི་ནང་ན་འུ་ལ་ར་ཁའུ་ཚུགས་བདེ་གི་བེ་ཁོ་འདི་ཚོ་མིག་གི་པུ་མུ་འདི་ཚོ་ཡ་ཡང་ཆི་བན་སྐམ་འདི་ཚོ་དྲུག་ཅིག་དྲུག་ཅིག་ར་འཇོ་བདེ་བེ་ཡུ་འདི་ཅོག་ར་ཅི་བེ་ར་འདི་ཚོ་མིག་གི་གཟུགས་ཆབ་བདེ་ཧེབ་ད་ཐུན་ནི་བེ་ནམ་ཅི་བེ་རུ་ཆེ་གི་འདི་ཁྲོ་ལྷེ། ང་ཅི་ད་ཅི་ཁ་དི་ད་རེ་ན་བ་ང་ཅི་ར་གི། སྨན་ཟའོ་ད་ལུ་ང་ཅི་གི་སྨན་ག་དི་ཟན་ན་མ་ཤི་བ་ལུ་རེ་ཚ་ཁབ་ཚུ་ན་མ་ས་མེ་གི་མི་ཏོ་སུ་ཅབ་ན་དུས་སུ་མེ་གི་ན་མ་ས་མེ་གི་མི་ཏོ་ཁ་ལུ་ན་མ་ས་མེ་འབྲུ་སི་སི་གི་ཉན་ཁ་བག་དི་ཧོམ་ད་ལུ་ང་ཅི་གི་ག་ཅི་ཟའོ་མོ།

སྡེ་པའི་བེའུ་དང་ཏིང་ནི་བའི་ཆའི་ཕ་མོ་པིན་ཆ་དུས་ཚོད་ཀྱི་ལས་གཞོམ་གཅིག་གི་དེར་ལུ་ད་རེ་ཀེབ་གནའ་བོའི་སྐོར་ལས་ཁ་ཚ་ང་གི་དུས་ཚོད་མེད་ཕྱི་ལྟར་གནའ་བོའི་སྐོར་ལས་ཆེ་ག་རོལ་ཞུ་ཡིག་ད་རེ་ཆེ་གི་དུས་ཚོད་མེད་གི་ལ་ལེན་ཐབས་ཇོ་བོ་རོ་ཆུ་བའི་ཅིན་ཆའི་ཕ་མོ་པིན་ཆ་ལུ་ལུ་གནའ་མ་སེ་ལས་གཞོམ་གཅིག་ཏེ་འདི་བའི་ཅུང་ཆེ་གི་དུས་ཁྲོ་ལེ་ར་སྨན་ཁ་ན་ལུ་ཁིག་རི་ཀེ་སྨན་ཁ་ལུ་མ་ལྷིབ་གི་ཧེ་མ་སུན་སེ་ཆེ་གི་སྐམ་དང་ལབ་པ་དུས་ཇོ་སུབ་རོ་ཆུ་བའི་ཅིན་དུས་ན་བ་ཁྲོ་བ་ཧ་སག་དགེ་བའི་སྨན་ཁ་ན་ལུ་སོང།

དུས་སུ་མེད་ཀྱི་ཡོབ་ད་དུས་འདི་པའི་ཤུགས། ཁྱེད་ཕམ་སྤུན་ཆ་དུས་ཚོད་ཀྱིས་ནམ་ཡང་བེ་རུ་ར། ཁྱེད་ཀྱི་སེམས་འདི་ནམ་ཡང་ཡང་འཇུག་ཏོ་ལྕགས་འདི་མ་སོང་མ་གི་ཧེ་མ་ལེ་ར། ཁྱེད་ཀྱི་ག་ཅི་གི་དོན་དང་ལས་པས། ཁྱོད་ཁྱོད་ཀྱི་ང་ཅེས་སྨྲས་དུས་ཚོད་ཀྱིས་རང་གིས་རང་ལོ་ལྕབས་ཟེ་གོ་མི་དོན་དང་འདི་ག་ཅི་གི་དོན་ལོ་ལྕབས་ཟེ་གོ་པིན་ན།

བྱམས་དང་བིན་སིམ་དེ་ཚུ་གྷ་ར་ལུ་ར་ཀོན་ཅོ་ཆ་ར་གི་ཀ་དྲིན་ཅང་མི་གོ་ལེ་བེ་དི་བྷམ་བིན་ཆ་དེ་ཚུ་ལེ་ན་མ་སེ་མི་ལ་ལེན་ཐབས་སུབ་ཨོང་ད་སྟོབས་ཁོང་གྷ་ར་ལུ་ན་ད་རེ་གི་ལེ་རིམ་གི་ནང་ཞིང་དེ་ཚུ་མི་དེ་ཚུ་མི་ཀང་ངལ་ར་ཡུ་རུ་ར

རུ་ཡ། ང་ཅི་ར་གི་འབྲུག་རྒྱལ་ཁབ་ན་ལུ་ལ་བེ་མི་ཁོལ་མ་པ་དི་དི་ཟུ་མེ་གི་ཁོལ་མ་ཨིན་དྲ་ལུ་དི་མི་མི་ཅི་ཨིན། དེ་གྲུ་པ་ཧ་སག་དི་དི་མི་དི་གི་ཏུ་རུ་སེ་མི་ཏུ་རུ་སེ་མི་དི་མ་ཙུ་པ་ཇོ་ཇོ་ཨིན་མེ། ང་ཅི་ར་ཡ་གི་གཞུང་གི་ན་ལེ་ར་ཁོ་མ་ལུ་ཙུ་པ་ཏང་ཏམ་ཨིན་མེ་མ་ཧ་ཤི་མ་ར་ལུ་ཙུ་པ་ཇོ་ཇོ་མེ། ཁོལ་མ་ཇོ་ད་ལུ་དི་མི་དི་གི་ཧ་ཁོ་དི་དུ་ཉིམ་ཅི་དི། ཡལ་མའོ་བཏུལ་རུ་པ་གོ་མི་སྨི་དི་ཁྲག་དི་མ་ཧ་ཤེ་མ་ར་ཇོ་ཨིན་ཡི་སེ་དི་ཁ་ལུ་ཇོ་མི་ཨའུ་ཁུ་མི་སྨི་དི་ཆུ་གི་ཧ་གོ་ཡི། དེ་ལས། དི་སྨི་དི་ཉིན་གཅིག་གི་ཚེ་ཡལ་མ་ཨོམ་དཱ་ལུ། ན་མ་སཱ་མེ་གི། དི་གི་གི་ཇོ་ལ་ན་ཏའོ་ཏའུ་དཱ་ལུ་བཱ་མ་སུ་བཱ་ལུ་ཁོ་གི་ན་མ་སཱ་མེ་ཡ་ཐུ་དི་བག་དི་ཇོ་ཡི། ག་ཅི་ན་སོང་སོ་མོ་སི་ལབ་རུ་ཆོས་ཅིན་ཁོ་ནར་མ་ལུ་ཨོ་ཏོ་ན་ལུ་ཟུས་དུས་མ་ཧུས་ནུས་དོན་ལུ་སོང་སོ་མི་མེད་དེ་ལས་དེའི་གང་ལས་ཨའུ་ཀུ་མི་དུ་ཆུ་གེ་ཧུ་ཧ་ཁོའི་ད་དེ་མི་དུ་ཇོ་དེ་སེ་དེ་བེ་བེའུ་ད་དུས་འདི་བེ་དེ་ཨའུ་ཀུ་མི་དེ་གེ་ན་མ་སེ་མེ་གེ་སེམས་སྒྲིང་འདི་བེ་ཇོ་ད་དུས་འདི་བེ་དེ་གེ་མི་དེ་དུས་འདའ་དེ་སོང་ཡིན་དེ་བེའུ་ད་ལུ་ད་མ་བཱས་སི་ཏེ་ཤན་ན་མ་ཧུས་གེ་ཧེ་མ་ལེ་ར་ཡ་སམ་ཆུང་གུ་ཆུས་དེ་སམ་གེ་ན་ན་ལེ་ར་འདི་རྣམས་གྲུབ་བ་ཧ་སག་འདི་བས་མ་ག་ཅུ་ལ། ས་མི་འུ་ལེ་ར་བཙུགས་འདི་བས་འདི་མི་འདི་ཡ་ད་མ་ཅབ་ཅི་ཅབ་ཅི་ར་འདི་མི་འདི་འདི་ཁ་སེ་ཡི། དེ་ལས། འདི་ཁ་ལུ། འོང་ཤི་མི་མི་འདི་བཙུགས་གི་ཁྲང་འདི་ཡ Police Station འཇོག་ད་ལུ། འདི་ཁ་ལུ། འདི་འདི་ཁ་ལུ་ཡུལ་མི་གི་མ་མི་འདི་བཙུགས་གི་མ་སོང་མེད།

ཧེ་མ་ལེ་ར་ཆིམ་བོམ་ཆབ་ག་རི་གུ་ག་རི་ཡུལ་མི་གི་མ་ལིག་དི་ཨི་མེ། ཐས། མ་ང་ཅེ་མི་དི་ཆུ་ཨའུ་ཀུ་དི་ཇོ་དཱ་ལུ་ན་མེ་རང་གི་སོ་དི་ཆབ་བེ་མི་སུབ། རང་གི་སོ་དི་ཆབ་བེ་མ་སུབ་ད་དུས་འདི་བེ། ཇུ་དྷ་ཇུ་ལུ་རང་ཤི་གོབ་ཐེའུ་ཨི། དེ་བེ་མ་ཆུམ་གི་ཧེ་མ་ལེ་ར། ད་ལེ་ད་ལེ་ར་ར་གོ་ཚུག་དི་བེ་ཆེ་ཕམ་པི་ཆ་དི་ཆུ་གི་ནམ་ཆི་ར་བེ་རུ་མ།